སྡུག་བསྔལ་སྐྱེད་དང་འཆི་དེ་གཅོད། དེས་ནི་བྱང་ཆུབ་སེམས་སྟོབས་ཀྱིས་སྔོན་གྱི་སྡིག་པ་ཟད་བྱེད་ཅིང། བྱང་ཆུབ་ཀྱི་སེམས་ལ་བརྟེན་ནས་སྔོན་གྱི་སྡིག་པ་ཚོགས་མ་དང་བཅས་ཟད་ཚར་བ་རེད། དཔེར་ན་བྱང་ཆུབ་སེམས་ཀྱི་ཕན་ཡོན་དེ་མགོ་དེ་དེ་ཡི་རོ་དེས་ནི་དུས་མཐའི་མེ་བཞིན་སྡིག་ཆེན་རྣམས་སྐད་ཅིག་གཅིག་གིས་ངེས་པར་སྲེག་པར་བྱེད། བྱང་ཆུབ་ཀྱི་སེམས་སེམས་ཉིད་དེ་སྐད་ཅིག་མ་གཅིག་སྐྱེས་པ་ཡིན་ན། བསྐལ་པ་སྟོང་དུ་བསགས་པའི་སྡིག་པ་མི་དགེ་བ་ལ་སོགས་པ་ཚོགས་མ་དང་བཅས

དེ་འདྲ་ཡིན་ཙང་ནི་སྐྱོ་བ་དང་ངལ་བ་ལ་སོགས་པ་ཀུན་སེལ་བྱས་ནས་སེམས་ལ་སྐྱོ་བ་ཡོད་པ་དང་དང་ངལ་དུབ་གྱི་སྡུག་བསྔལ་དང་སྦྱོད་མི་སྡུག་སོང་སོ་ན་མི་ཆོས་ནི་ངལ་བ་སྐྱེས་པ་ལ་སོགས་པ་དེ་སོགས་པས་ཚང་མ་ཚང་གཅིག་ཕར་སེལ་བྱས་ནས་བྱང་ཆུབ་ཀྱི་སེམས་ཀྱི་རྟ་ལ་ཞོན་བྱས་ནས། ཚེ་རབས་ནས་ཚེ་རབས་བར་དུ་བས་ན་བདེ་ནི་བདེ་བ་ནས་བདེ་བ་རྐྱང་རྐྱང་བྱས་ནས་མྱོང་རྒྱུ་ཡོད་རེད་ཟེར་འོ་དེ་ལྟ་བུ་འགྲོ་རྒྱུ་ཡོད་པ་དེ་ལ་ནི། སེམས་དང་ལྡན་པ་སུ་ཞིག་གིས་སྒྱིད་ལུག་བྱེད་ཀྱི་རེད་དེ་ལ་ལེ་ལོ་བྱེད་ཡོད་མ་རེད་པས།

དཔེར་ན་དཀར་ནག་ལས་འབྲས་གཉིས་པོ་དེ་སོ་སོ་སོ་སོ་ནས་སོང་བྱས་ནས། རྒྱུ་མི་དགེ་སྡིག་པ་མི་དགེ་བ་བྱས་པ་ལ་བརྟེན་ནས་འབྲས་བུ་སྡུག་བསྔལ་ཡོང་གི་ཡོད་པ་དང་རྒྱུ། དགེ་བ་བསགས་པ་ལ་བརྟེན་ནས་འབྲས་བུ་བདེ་བ་ཡོང་གི་ཡོད་པ་དེ། ངེས་པ་བརྟན་པོ་རྙེད་པར་བྱེད་བྱས་ནས་དེ་ལ་མོས་པར་བྱེད་པ་དེ་ལ་མོས་པའི་སྟོབས་ཟེར་ཡིན་པ་རེད། བརྟན་པའི་སྟོབས་ཟེར་བརྟན་པའི་སྟོབས་ཟེར་ཡ་དེ། མོས་པ་དེ་སྐྱེས་ཏེ་ཚར་སོང་ན་རྡོ་རྗེ་ལྟ་བུ་བྱེད་བྱས་ནས་དེར་ནམ་ཡང་སེམས་དང་མ་བྲལ་བར་བྱེད་བྱས་ནས་བརྟན་པོ་བཟུང་ཐུབ་པར་བྱེད།

སེམས་ངལ་མ་གསོ་བ་བྱས་ནས་བས། དེ་ལྟ་བུའི་ནི། དེ་ལྟ་བུ་དཀའ་ཐུབ་ཆེན་པོ་ཞིག་ལ་གཏད་པ་ཡིན་ན་སེམས་ངལ་གསོ་མ་ཐེབས་པ་ཡིན་ཙང་ནམ་ཞིག་གི་ཚེ་ན་ནི་ལུས་ཟུངས་ཁ་བྲལ་ཡ་ལ་སོགས་པ་འོ་དེ་འདྲ་ཡོང་གི་རེད་ཟེར་དེ་ཡིན་ཙང་དོར་བའི་སྟོབས་ཟེར། འོ་དེ། དགེ་བ་སྔ་མ་དེ་བྱས་ཚར་ནས་མུ་མཐུད་ནས།

དེ་ནས་སྒྲུང་ངག་གསུངས་པ་ལ་བརྟེན་ནས་ཕན་ཡོན་ཡོང་གི་ཡོད་པ་སྒྲུང་ངག་གི་བྱེད་རྩོམ་གསུངས་པ་ཙམ་གྱིས་སྒྲུང་ངག་ཉོན་འདོད་ཡོད་མ་རེད་པ། ཉོན་མི་འདོད་པའི་ས་ནི་སྒྲུང་ངག་དེ་རྒྱུ་གང་ལ་བརྟེན་ནས་སྐྱིད་པ་ཡིན་ན་བདེ་བ་མི་འགྱུར་བའི་ལས་ལ་བརྟེན་ནས་སྐྱིད་པ་ཡིན་ས་ནི་བདེ་བ་སྤང་འདོད་ཀྱི་བློ་གཅིག་ཅི་ཡང་དགོས་རུང་བ་དེ་ཡང་སྒྲུང་ངག་དགོངས་པའི་ཕན་ཡོན་རེད་བ། དག་སྣང་ཡོད་ཅེ་ན་སྒྲུང་ངག་དགོངས་པ་ལ་བརྟེན་ནས་རང་གི་ངང་རྒྱ་ལ་བཟོས་པ་དེ་ཚོས་དོར་འགྲོ་དགོས་རུང་བ་ངང་རྒྱ་ཆེན་པོ་ཅི་ཡོད་ལ་བཟོས་པ་དེ་ཚོས་མེད་པ་ཆགས་ཐུབ་དགོས་རུང་བ། སྒྲུང་ངག་དགོངས་པ་ལ་བརྟེན་ནས་ལེ་ལོ་དེ་ཡིན་ནའི་མགོ་ཐོག་དགོས་རུང་བ། ཡང་སྡུག་བསྔལ་ཡང་ནས་ཡང་དུ་བསྒོམས་པ་ལ་བརྟེན་ནས་འཁོར་བ་ལ་དགའ་བ་དེ་སྐྱེ་གི་མ་རེད་འཁོར་བ་ལ་དཔེར་ན་འཇིགས་སྐྲག་སྐྱེ་གི་རེད་མ་གཏོགས་འཁོར་བ་ལ་དགའ་བ་སྐྱེ་གི་མ་རེད་པ། དེ་ནས་རང་ཉམས་ལ་དཔགས་བྱས་ནས་སེམས་ཅན་གཞན་ཡང་དེ་ནས་དེ་དང་དེ་ཞེས་བྱ་བ་རེ་ཟེར་ནས་གཞན་ལ་སྙིང་རྗེ་སྐྱེས་པ་ལ་སོགས་པ་དེ་ཚོ་སྡུག་བསྔལ་གྱི་ཡོན་ཏན་རེད་བ། དེ་ཡིན་ཙང་སྡུག་བསྔལ་བསྒོམ་པ་དེ་ཡིན་ན་ཕན་ཡོན་མང་པོ་ཡོད་རེད། དེ་ཡི་ཕན་ཡོན་བསམ་པས་བསྐྱེད་ཟེར་བ་དེ་འདྲའི་སྡུག་བསྔལ་སྡུག་བསྔལ་ལ་འཇིགས་པ་དང་སྡུག་བསྔལ་བསྒོམ་པ་ལ་བརྟེན་ནས་ཕན་ཡོན་ཡོང་གི་ཡོད་པ། དེ་ལ་བརྟེན་ནས་མོས་པའི་སྟོབས་ཟེར་བ་དེ་སྐྱེ་གི་རེད། དེ་ལྟར་མི་མཐུན་ཕྱོགས་སྤངས་ནས། མོས་དང་ང་རྒྱལ་དགའ་དང་དོར། ལྷུར་ལེན་དབང་བསྒྱུར་སྟོབས་ཀྱིས་ནི། བརྩོན་འགྲུས་སྤེལ་ཕྱིར་འབད་པར་བྱ། དེ་ལྟར་ཡང་ནི་མི་མཐུན་ཕྱོགས་ལེ་ལོ་དེ་སྤང་ངོ། མི་མཐུན་ཕྱོགས་ལེ་ལོ་དེ་སྤོང་བྱས་ནས་ནི། ཆོས་ལ་མོས་པའི་སྒོ་ནས། ང་རྒྱལ་དང། དགའ་བ་དང། དོར་བ་ལ་སོགས་པ། ལྷུར་ལེན་གྱིས་དབང་བསྒྱུར་བར་བྱེད་པ་དང། དེ་འདྲ་བའི་སྟོབས་དེ་བསྟེན་དགོས་རེད། སྟོབས་དེ་ལྟ་བུ་བསྟེན་དགོས་རེད་ཟེར་བའི་འདྲ་མོས་པའི་སྟོབས་དང་ང་རྒྱལ་གྱི་སྟོབས་ང་རྒྱལ་ཟེར་ཡ་དེ་ཡིན་པ་རེད། ཆོས་ལ་དེ་ལྟ་བུ་ངས་བྱེད་ཐུབ་ཀྱི་མ་རེད་བསམ་སོ་དྲ་མི་བྱེད་སེམས་པ་ཞུམ་པ་མ་ཡིན་པ

སེམས་ཅན་ཐམས་ཅད་ཀྱི་ཉེས་པ་ཚང་མ་ཐམས་ཅད་ཟད་པར་བྱེད་པ་ལ་ད་བཤད་མི་དགོས་རེད་སེམས་ཅན་གཅིག་གི་ཉེས་པ་ཟད་པར་བྱེད་པ་ལ་ཡང་དེ་ནི་བསྐལ་པ་རྒྱ་མཚོ་ཟད་བྱེད་ཀྱི་བར་དུ་འཁོར་བ་ནང་བསྡད་བྱས་ནས། སེམས་ཅན་གཅིག་གི་ཉེས་པ་ཟད་པར་བྱེད་པ་ལ་བརྩོན་འགྲུས་རྩོམ་དགོས་པ་རེད། ཉེས་ཟད་རྩོམ་པ་དེ་ཡི་ནི་ཆ་ཡང་བདག་ལ་མ་མཐོང་ན་ཟེར་དེ་ལྟ་བུ་ནི་དགོས་ཀྱི་ཡོད་ན་དེ་ལྟ་བུའི་ཉེས་པ་སེལ་བའི་བརྩོན་འགྲུས་དེ་བརྩོན་འགྲུས་རྩོམ་པ་དེ་ཆ་ཙམ་ཅིག་བདག་ལ་ད་ལྟ་ཡོད་མ་རེད། དེ་མེད་པ་ཡིན་ཙང་ནི། སྡུག་བསྔལ་དཔག་ཏུ་མེད་པའི་གནས་བདག་གོ་ཅི་སྟེ་སྙིང་མ་གས་ཟེར་དེ་བསམ་བློ་བཏང་བ་ཡིན་ན་དེ་ནི། སྡུག་བསྔལ་དཔག་ཏུ་མེད་པ། དེ་ནི་བསལ་ཡས་ཀྱི་སྡུག་བསྔལ་དཔག་ཏུ་མེད་པ་བསལ་ཡས་ཀྱི་རང་གིས་ཁས་བླངས་ཚར་ནས། ཁས་བླངས་ཚར་ནས་དེ་ལྟ་བུའི་སྡུག་བསྔལ་གཅིག་སེལ་མ་ཐུབ་ཅི་མི་རྟོགས་སུ་བསྡད་པ་ཡིན་ན་བསམ་བློ་བསྡད་ནས་བཏང་བ་ཡིན་ན་རང་གིས་རང་སྙིང་འགས།

ཡོན་ཏན་གཅིག་ཡང་དེ་ནས་བསྐལ་པ་རྒྱ་མཚོའི་བར་དུ་གོམས་དགོས་ཡོད་དེ་འདྲ་རེད། དེ་འདྲ་ཡིན་པ་ཡིན་ན་བདག་ནི་ཡོན་ཏན་ཆ་ལ་ཡང་གོམས་པ་ནམ་ཡང་མ་སྐྱེས་ཏེ་ད་ལྟ་ལ་ལྟ་གི་ཡིན་ན་ཡོན་ཏན་གཅིག་ལ་ཡང་དེ་ནས་ཆ་ཙམ་གཅིག་ཡང་རང་ལ་སྐྱེས་ཡོད་མ་རེད། གོམས་ཤུགས་ཆེན་པོ་བྱས་ནས་སྐྱེ་ཐུབ་ཡོད་མ་རེད། དེ་བསམ་བློ་བཏང་བ་ཡིན་ན་རང་གི་སྙིང་གས་དགོས་ཀྱི་རེད། ཅི་ཞིག་ལྟར་རྙེད་སྐྱེ་བ་ཡང་བདག་གིས་དོན་མེད་བྱས་པ་མཚར། དེ་ཡིན་ཙང་ནི་ད་ལྟ་ཅི་ཞིག་ལྟར། དལ་འབྱོར་གྱི་མི་ལུས་ཐོབ་པའི་དུས་དེ་ལྟ་བུ་རང་གི་ཡེ་ནས་ད་རེས་མི་ལུས་ལ་སྐྱེ་བ་ལེན་པ་དེ་ཡང་བདག་གིས་དོན་མེད་རེད་མ་གཏོགས་དེ་དོན་དང་ལྡན་པ་ཅིག་བྱུང་ཡོད་མ་རེད་ཟེར་བདག་གིས་དོན་མེད་བྱས་པ་མཚར་ཟེར་དོན་མེད་བྱ་བ་རྐྱང་བྱས་བྱས་བྱས་ནས་ནི་དེའི་ཆེད་དུ་སྐྱེ་བ་ལེན་ཁར་ཡོང་བ་དང་གཅིག་པ་རེད་ཟེར་ག་ཡི་ག་ཕན་མ་ཐོགས་རེད་སྐྱེ་བ་ལེན་གོ་མ་ཆོད་པ་རེད་ཟེར་ཡོད་བདག་གིས་དོན་མེད་བྱས་པ་མཚར་ཟེར་བདག་གིས་བཅོམ་ལྡན་མ་མཆོད་ཅིང་དགའ་སྟོན་ཆེན་པོའི་བདེ་མ་བྱིན་ཟེར་སངས་རྒྱས་བཅོམ་ལྡན་འདས་དཔག་ཏུ་མེད་པ་དེ་ཚོ་ལ་མཆོད་པ་ཡེ་ནས་ཕུལ་ཡོད་མ་རེད་ཟེར།

མ་ཡི་མངལ་གྱི་ཟུག་རྔུ་དང་ཟེར་ད་སྐྱེ་བ་ལེན་པ་དེ་མ་ཡི་མངལ་དུ་མི་ཡི་སྐྱེ་བ་ལེན་པ་དེ་མ་ཡི་མངལ་དུ་བསྡད་པ་དེ་ཟེར་ན་ཟླ་བ་དགུ་དང་ཞག་བཅུ་ཡིན་པ་དེ་སྡུག་བསྔལ་གྱི་ཟུག་རྔུ་མྱོང་ཁར་ཡོང་བ་དང་བཅས་པ་གཅིག་རྐྱང་རེད་ཟེར་སྡུག་བསྔལ་མྱངས་པ་ཙམ་མ་གཏོགས་ཕན་ག་ཡི་གའི་ཐོགས་ཡོད་མ་རེད་སོ་སོ་ལ་གོ་ག་ཡི་གའི་ཆོད་ཡོད་མ་རེད་ཟེར་སྡུག་བསྔལ་འབའ་ཞིག་བསྐྱེད་པར་ཟད་ཟེར། བདག་ནི་སྔོན་དང་ད་ལྟར་ཡང་ཆོས་ལ་མོས་དང་བྲལ་བ་ཡིས་ཕོངས་པ་འདི་འདྲ་བྱུང་གྱུར་ན་སུ་ཞིག་ཆོས་ལ་མོས་པ་གཏོང་ངོ། བདག་ནི་སྔོན་དང་ད་ལྟ་ཡི་བར་དུ་ཆོས་ལ་མོས་པ་དང་བྲལ་བྱས་ནས་མོས་པ་བྱེད་དགོས་ཡོད་དེ། ཆོས་ལ་མོས་པ་བྱེད་དགོས་རེད་གང་ཡང་མ་སྐྱེས་པའི་ཕྱིར་ན་ད་ལྟ་ཡི་བར་དུ་ཆོས་ལ་མོས་པ་བྱེད་རྒྱུ་མ་བྱུང་མོས་པ་དང་བྲལ་ནས་ཕོངས་པ་དེ་འདྲ་ཅིག་བྱུང་བ་རེད། རང་གི་པའི་ཕོངས་ཆུ་ད་ལྟ་ཡི་བར་དུ་དེ་ནི་ཆོས་ཀྱི་ཕོངས་ཆུ་འདེགས་བདེ་བ་རེད། ཕོངས་པ་དེ་འདྲ་སྦྱོང་བྱུང་ན་སུ་ཞིག་ཆོས་ལ་མི་དཔའ་གཏོང་སྲིད་སུ་ཞིག་ནི་ཆོས་ལ་མི་དཔའ་དེ་བློས་གཏོང་རྒྱུ་ཡོད་མ་རེད་ཆོས་ལ་མི་དཔའ་དེ་གལ་གོ་རེད་ཟེར་གྱིན་འདུག་རྒྱལ་བ་མཆོག་ནི་མཐོང་ཆོས་ཀྱི་རྩ་བ་མི་དཔའ་ཐུབ་པས་སོང་ཟེར། རྒྱལ་བ་ཐོག་མ་མཐོང་ཆོས་ཀྱི་རྩ་བ་དེ་ཡིན་ན་ནི་ཆོས་ལ་མི་དཔའ་དེ་ཡིན་པ་དེ་ལྕམ་དྲལ་བདེ་སྐྱིད་ཡིན་ནི་སོང་བ་རེད་ཟེར་རྩ་བ། རྩ་བ་དེ་ནི་མོས་པ་རེད། ཆོས་ལ་མོས་པ་དེ་རེད། ཆོས་ལ་མོས་པ་བསྒོམས་པ་དེས་ན་མོས་པ་དེ་ག་འདྲ་ཅིག་ལས་སྐྱེ་གི་རེད་ཟེར་ན་དེའི་རྩ་བ་ཡང་རྟག་ཏུ་ནི་རྣམ་སྨིན་འབྲས་བུ་བསྒོམས་པས་སོ་ཟེར། དགེ་མི་དགེ་གཉིས་པོ་དེའི་རྣམ་སྨིན་གྱི་འབྲས་བུ་བསྒོམས་པ་ལ་བརྟེན་ནས་ཨེ་ཆོས་ལ་མོས་པ་དེ་གཏོང་ཐུབ་གི་རེད་དེ་མེད་པ་ཡིན་ན་ཆོས་ལ་མོས་པ་གཏོང་ཐུབ་གི་མ་རེད། དེའི་རྩ་བ་རྟག་ཏུ་ནི་རྣམ་སྨིན་འབྲས་བུ་བསྒོམས་པས་སོ་ཟེར་དེ་ཡིན་པ་རེད། སྡུག་བསྔལ་ཡིད་མི་བདེ་བ་དང་འཇིགས་པ་རྣམ་པ་སྣ་ཚོགས་དང་འདོད་པ་རྣམས་དང་བྲལ་བ་ནི་སྡིག་པ་སྤྱོད་ལས་འབྱུང་བར་འགྱུར་ཟེར། ད་སྡུག་བསྔལ་བ་དང་ཡིད་མི་བདེ་བ་དང་དཔེར་ན་ང་ཚོ་ཚོར་བ་བྱེད་ས་ཡིན་ན་ཡང་ཚོར་བ་དེ་ཚོར་བ་སྡུག་བསྔལ་ཟེར་མཁན་དེ་ལུས་ཚོར་ཟེར་མཁན་དེ་རེད་བ། ད་ཚོར་བ་ཡིད་ཡིད་ཀྱི་ཚོར་བ་སྡུག་བསྔལ་དེ་ཡིན་ན་ཡིད་མི་བདེ་ཟེར་མཁན་དེ་རེད་བ། ད་འཇིགས་སྐྲག་རྣམ་པ་སྣ་ཚོགས་དེ་འདྲ་ཡོང་གི་ཡོད་པ། ཨ་དེ་ཚང་མ་ཙམ་གྱིས་དེ་ནི་རང་གི་འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པ་ཡོད་རེད་བ་འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པ། དེ་ནི་མི་འདོད་པའི་སྡུག་བསྔལ་དེ་ནི་འཕྲད་མི་འདོད་བཞིན་དུ་འཕྲད་དགོས་ཡ། དེ་འདྲ་བྱུང་བ་དེ་ཚང་མ་ཙམ་གྱིས་སྡིག་པ་སྤྱོད་པ་ལ་བརྟེན་ནས་བྱུང་བ་ཤ་སྟག་རེད། ཡིད་ལ་བསམས་པའི་དགེ་བྱས་པས་གང་དང་གང་དུ། འགྲོ་གྱུར་པ་དེ་དང་དེར་ནི་བསོད་ནམས་དེས། འབྲས་བུའི་ཡོན་གྱིས་མངོན་མཆོད་འགྱུར། ཡིད་ལ་སོགས་པའི་བགེགས་བསྐྱེད་པ། ཡིད་ལ་དེ་ནི་ཀུན་སློང་བསམ་པ་དེ། དགེ་བས་ཀྱིས་ཀུན་ནས་བསླངས་ནས། ལུས་ངག་གི་བྱ་བ་དེ་དགེ་བ་བྱེད་པ་ལ་བརྟེན་ནས། གང་དང་གནས་གང་དང། དུས་གང་འདྲ་ཅིག་ཡིན་ནའི་དེ་ནི། འགྲོ་གྱུར་པ། དེ་དང་དེར་ནི་བསོད་ནམས་དེས། དེ་དང་དེར་ནི་བསོད་ནམས་བསགས་ཀྱི། ག་པར་སྐྱེ་བ་ལེན་པ་ཡིན་ན་ཡང་དུས་གང་འདྲའི་གནས་སྐབས་ཤིག་ཡིན་ན་ད་བསམ་པ་དེ་ལྟ་བུ་གིས་ཁྱེར་ནས་བྱ་བ་བྱེད་པ་ཡིན་ན་དེ་ནི་བསོད་ནམས་ཅུང་ཅུང་བསགས་བྱས་ནས་བསོད་ནམས་དེ་ཡི་དབང་གིས་བསོད་ནམས་ཀྱི་འབྲས་བུ་དེ་ལ་ཡོན་གྱིས་མངོན་པར་མཆོད་པ་ཞིག་ཡོང་གི་རེད། མི་གཞན་གྱིས་རང་ལ་མངོན་པར་མཆོད་པ་ལ་སོགས་པ་དེ་ཚོ་སེམས་ཅན་ཐམས་ཅད་ཀྱི་མཆོད་ཡུལ་དུ་གྱུར་པ་ལ་སོགས་པ་དེ་ཚོ་ཡོང་གི་རེད་ཟེར་གྱི་འདུག་སྡིག་པ་བྱེད་པ་བདེ་འདོད་ཀྱང་གང་དང་གང་དུ་འགྲོ་གྱུར་པ་དེ་དང་དེར་ནི་སྡིག་པ་དེས་སྡུག་བསྔལ་མཚོན་གྱིས་རྣམ་པར་འཇོམས་ཟེར།

སྡུག་བསྔལ་མཚོན་གྱིས་རྣམ་པར་དཔེར་ན་ཕར། ག་རེ་གནོད་པར་བྱེད་པ་ཡིན་ནའི་སོས་དལ་དང་འདྲ་བར་བྱས་ནས་མཚོན་གྱིས་རྣམ་པར་འཇོམས་པར་བྱེད་ཀྱི་རེད། ཨ་ཏི་ཡི་ས་དེས་དེ་ལྟ་བུ་ནི། བསམས་པ་ལ་བརྟེན་ནས་སྡིག་པ་དེ་སྤངས་ནས་དགེ་བ་དེ་བླང་དགོས་རེད། སྡིག་པ་སྤངས་ནས་དགེ་བ་བླངས་པ་ཡིན་ན་ནི། རྣམ་སྨིན་གྱི་འབྲས་བུ་དེ་ལ་བསམ་བྱས་ནས་དགེ་མི་དགེ་གཉིས་པོ་དེ་ལ་ཚུལ་བཞིན་དུ་ཡོངས་སུ་བླངས་ནས། སྡིག་པ་སྤོང་དགོས་ཡོད་ཅེས་དང་དགེ་བ་བླང་དགོས་ཡོད་དེ་བླང་དོར་ཚུལ་བཞིན་དུ་བྱེད་པ་ལ་དེ་ནི་ཨ་ནི་མོས་པ་ཆོས་ལ་མོས་པ་ཟེར་དེ་བྱུང་བ་ཡིན་པ་རེད་ཟེར་དེ་ཡིན་པ་རེད། ད་རྒྱ་ཆེ་དྲི་བཟང་བསིལ་བའི་པད་མའི་སྙིང་པོར་གནས་ཟེར་ད་དེ་ཡིན་པ་རེད། སངས་རྒྱས་ཀྱི་ཞིང་ཁམས་དེའི་ནང་ན་སྐྱེ་ཡ་དེ་འདྲ་ཡིན་ན་ཡང། སངས་རྒྱས་ཀྱི་ཞིང་ཁམས་རྒྱ་ཆེ་བ། དེ་ནི་དྲི་བཟང་པོ་དང་ལྡན་པ། བསིལ་བའི། ཤིན་ཏུ་བསིལ་བའི་པད་མའི་སྙིང་པོ་ལ་སྐྱེས་པ་དེ་འདྲ་ཡིན་ན་ཡང།

ད་ག་ནང་བཞིན་སངས་རྒྱས་ཀྱི་ཞིང་ཁམས་ན་བཞུགས་ཀྱི་ཐུབ་པ་བཅོམ་ལྡན་འདས་དེའི་འོད་དེ་ལས་འོད་ཟེར་གྱིས་རང་ཉིད་པདྨ་གི་ཟེའུ་འབྲུ་དེའི་ནང་ལ་འོད་ཟེར་གྱིས་རང་གི་པདྨའི་ཁ་འབྱེད་བྱས་ནས། སངས་རྒྱས་པད་མ་ལས་བྱུང་ལུས་མཆོག་ཅན་ཟེར་དེ་ལྟ་བུའི་ལུས་མཆོག་ཏུ་གྱུར་པ་དེ་པདྨའི་ནང་ལ་ཡར་དོན་བྱས་ནས། སྐྱེ་རྒྱུ་དེ་འདྲ་ཡོད་རེད་ཟེར། རྒྱལ་བའི་མདུན་གནས་བདེ་གཤེགས་སྲས་སུ་དགེ་བས་འགྱུར་རོ་ཟེར་ཡང་ན་རྒྱལ་བའི་མདུན་དུ་གནས་པ་དང་བདེ་བར་གཤེགས་པའི་སྲས་ལ་གྱུར་པ་དེ་ཡང་དགེ་བས་ཀྱིས་མངོན་དུ་འགྱུར་བ་རེད་ཟེར་དགེ་བས་ཀྱི་སྟོབས་ཀྱིས་སངས་རྒྱས་ཀྱི་ཞིང་ཁམས་ལ་སྐྱེ་རྒྱུ་ཡོད་པ། སངས་རྒྱས་ཞིང་ཁམས་ལ་སྐྱེས་པ་ཡིན་ན་ང་རང་ཚོ་མངལ་སྐྱེས་མེད་པ་ཡིན་སོང་ཙང་མངལ་སྐྱེས་ཀྱི་སྡུག་བསྔལ་དེ་མྱོང་དགོས་མ་རེད་བ། ཟླ་དགུ་ཞག་བཅུ་ལ་སོགས་པ་མངལ་ནང་ལ་བསྡད་བྱས་ནས་སྤུ་སྲོ་དོག་པོ་དེ་འདྲ་ནང་བསྡད་མི་དགོས་པ། ཨ་ནི་པདྨའི་སྙིང་པོ་ཟེའུ་འབྲུ་ལ་སྐྱེ་རྒྱུ་ཡོད་པ་དང། སངས་རྒྱས་ཀྱི་ཞིང་ཁམས་ལ་བསྡད་པ་ཡིན་ན་སངས་རྒྱས་དེ་ཡི་ཞིང་གི་མགོན་པོ། སངས་རྒྱས་ཀྱི་གསུང་སྙན་པོ་དེ་འདྲ་གི་ཟས་ཀྱིས་གཟི་བརྗིད་སྐྱེད་པར་བྱེད་པ་དེ་འདྲ་བྱེད་པ་དང། ཐུབ་པ་སངས་རྒྱས་བཅོམ་ལྡན་འདས་དེ་ཡི་སྐུ་ཡི་འོད་ཟེར་གྱིས་པདྨའི་ཁ་འབྱེད་པ་ལ་སོགས་པ་དེ་འདྲ། ཨ་ནི་རང་གི་ལུས་དེ་ཡང་ལུས་ཀྱི་མཆོག་ཏུ་གྱུར་པ། དེ་ནས་སྐྱེས་མ་ཐག་པའི་གནས་སྐབས་སུ་ཡང་རྒྱལ་བ་དེ་ཡི་མདུན་ན་གནས་བྱས་ནས་རྒྱལ་བ་དེའི་སྐུ་དངོས་སུ་མཐོང་རྒྱུ་ཡོད་པ། དེ་ནས་སྐྱེས་མ་ཐག་ནས་བཟུང་སྟེ་བདེ་གཤེགས་སྲས་སུ་འགྱུར་བ་ཚང་མ་ཐམས་ཅད་དགེ་བ་ལ་བརྟེན་ནས་བྱུང་བ་ཤ་སྟག་རེད་དེ་ས་དགེ་བ་ཟིན་ཏེ་ཡོངས་སུ་སློང་དགོས་རེད་ཟེར་དེ་ཡིན་པ་རེད།